གནས་དེར་སྨྱུག་སྡོང་འདྲ་མིན་སྣ་ཚོགས་སྐྱེས་ཡོད་པ་མ་ཟད། དེའི་དཀྱིལ་ན། ཀ་ལན་ད་ཀ་ཞེས་པའི་མཚོ་རྫིང་ཞིག་ཀྱང་ཡོད། མཚོ་རྫིང་དེ་ནི་དགེ་འདུན་པས་སྐུ་གཟུགས་དང་ན་བཟའ་འཁྲུད་པར་ཆེས་སྟབས་བདེ་ཞིང། མཚོ་འགྲམ་དེ་ཡང་དགེ་འདུན་པ་རྣམས་ཀྱིས་ཕེབས་སྒོམ་གནང་ས་ཧ་ཅང་གི་ཕུན་སུམ་ཚོགས་པ་ཞིག་རེད། མ་ཟད་ཚལ་དེ་ནི་སྨྱུག་སྡོང་ཚང་ཚིང་དུ་འཁྲིགས་པའི་ས་བབ་ཞིག་ཡིན་སྟབས། དགེ་སློང་བགྲེས་པ་ཚོར་གཟིམ་ཤག་བསྐྲུན་རྒྱུ་ཡང་སྟབས་བདེར་གྱུར། ཀུན་ཤེས་ཀཽཎྜི་ནྱ་དང་ལྟེང་རྒྱས་འོད་སྲུང་ཤཱ་རིའི་བུ་སོགས་བཅོམ་ལྡན་འདས་ཀྱི་སློབ་བུ་གནས་ཡུལ་རྣམས་འོད་མའི་ཚལ་ལ་ཧ་ཅང་ཐུགས་དགྱེས་ཏེ། ཁོང་ཚོས་འོད་མའི་ཚལ་དུ་དགོན་པ་ཇི་ལྟར་བཞེངས་བསྐྲུན་དགོས་མིན་ཐད་འཆར་གཞི་བཏིང། དེ་ནས་བཅོམ་ལྡན་འདས་ཀྱིས་སྨྲས་པ། ཆར་དུས་ནི་ལྗོངས་རྒྱུར་བྱོན་པའི་དུས་སྐབས་ཡག་པོ་ཞིག་མིན་པས། དེ་དུས་དགེ་འདུན་པ་ལྷན་འཛོམས་གནང་སྟེ་བསླབ་པ་སློབ་གཉེར་དང་སྒྲུབ་པ་ཉམས་ལེན་བྱེད་སའི་ས་ཆ་ཞིག་ངེས་པར་དགོས། དེར་བརྟེན། འདི་ལྟ་བུའི་བཞུགས་གནས་ཤིག་ང་ཚོར་རག་པ་དེས། དགེ་འདུན་པར་ཕྱིའི་འབྱུང་བའི་ཤུགས་རྐྱེན་ལ་བརྟེན་པའི་ནད་ན་ཚ་མང་པོ་ཞིག་ལས་སྐྱོབ་ཐུབ་པ་མ་ཟད། ཆར་དུས་ནི་འབུ་སྲིན་གྱི་རིགས་ས་འོག་ནས་ཕྱིར་ཐོན་འོང་བའི་སྐབས་ཀྱང་ཡིན་པས། འབུ་སྲིན་རྣམས་རྡོག་རྫིས་བྱས་པ་ལས་སྐྱོབ་ཐུབ། དེས་ན། དུས་ད་ནས་བཟུང་ཆར་དུས་ཚུགས་པ་ན་ཁྱེད་ཅག་དགེ་འདུན་པའི་ཚོགས། འུ་ཚོའི་ཐུན་མོང་གི་བཞུགས་གནས་འདིར་ཕེབས་ཤིག་དང། ཆར་དུས་ཀྱི་ཟླ་བ་གསུམ་པོ་འདིའི་རིང། ང་ཚོས་ཁུལ་འདིའི་དད་ལྡན་ཁྱིམ་པའི་སློབ་བུ་ཚོར་ཞལ་ལག་འཁྱེར་ཡོང་རོགས་ཞེས་མངགས་ཆོག། དེ་ལྟར་བྱས་ཚེ། ཁྱིམ་པའི་སློབ་བུ་དག་གིས་ཀྱང་དགེ་འདུན་པའི་དྲུང་ནས་གསུང་ཆོས་ཞུ་རྒྱུའི་སྐལ་བ་ཐོབ་ཅེས་གསུངས། ཚུལ་དེ་ལྟ་བུ་ཞིག་གི་ངང་ནས་དབྱར་གནས་ལ་ཞུགས་རྒྱུའི་རྒྱུན་སྲོལ་ཕྱག་ལེན་དེ་དབུ་ཚུགས་སོ། བཙུན་པ་མོའུ་འགལ་གྱི་བུ་ཡི་གཟིགས་རྟོག་དང་སློབ་སྟོན་འོག་དགེ་སློང་གསར་བུ་རྣམས་ཀྱིས་བཅོམ་ལྡན་འདས་དང་དགེ་སློང་བསླབ་པ་རྒན་པ་དག་ལ་སྨྱུག་མ་དང་རྩྭ་འཇག་ས་འདམ་སོགས་ཀྱི་རྒྱུ་ཆ་སྤྱད་དེ། སྤྱིལ་བུའམ་གྲྭ་ཤག་བསྐྲུན། བཅོམ་ལྡན་འདས་ཀྱི་སྤྱིལ་བུ་ཆུང་ཆུང་ཞིག་ལས་མེད་ན་ཡང་ཆེས་ཡིད་དུ་འོང་བ་ཞིག་སྟེ། རྒྱབ་ངོས་སུ་གསེར་མདོག་གི་སྨྱུག་སྡོང་ཚང་ཚིང་དུ་འཁྲིགས་ཤིང། ཕྱོགས་གཞན་དུ་ཡང་སིལ་གྲིབ་ལྡན་ལ་ཆེས་རིང་བའི་ལྗང་མདོག་གི་ལོ་འདབ་རྒྱས་པའི་སྨྱུག་སྡོང་སྟུག་པོས་ལེགས་པར་བརྒྱན་ཡོད། དགེ་སློང་ནཱ་ག་ས་མ་ལས་སངས་རྒྱས་བཅོམ་ལྡན་འདས་ལ་ཤིང་ལས་བྱས་པའི་གཟིམ་ཁྲི་དམའ་མོ་ཞིག་བསྐྲུན་པར་མ་ཟད། བཅོམ་ལྡན་འདས་ཀྱི་སྤྱིལ་བུའི་རྒྱབ་ངོས་དེར་ཁྲུས་ཆབ་བླུགས་སའི་ས་རྫ་ཆེན་པོ་ཞིག་ཀྱང་བཞག། དགེ་སློང་ནཱ་ག་ས་མ་ལ་ལང་ཚོ་དར་ལ་བབས་པའི་དགེ་སློང་གསར་བུ་ཞིག་སྟེ་སྔོན་ཆད་ལྟེང་རྒྱས་འོད་སྲུང་གི་སློབ་བུ་ཡིན་ཡང་དགེ་འདུན་གྱི་སྡེ་འོད་མའི་ཚལ་དུ་གནས་སྤོ་བྱས་པ་ནས་བཟུང་འོད་སྲུང་གིས་ཁོ་ལ། ད་ཁྱོད་ཀྱིས་བཅོམ་ལྡན་འདས་ལ་ཞབས་ཕྱི་ཞུས་ཤིག་ཅེས་མངགས་བཅོལ་གནང་བ་ཞིག་ཡིན། ཤཱ་རིའི་བུས་ཐབས་འཚོལ་གནང་སྟེ་གྲོང་ཁྱེར་དུ་སྡོད་པའི་ཁྱིམ་པའི་སློབ་མ་ཞིག་ལ་འོད་མའི་ཚལ་གྱི་གཙུག་ལག་ཁང་དེར་དྲིལ་བུ་ཆེན་པོ་ཞིག་གི་ཞལ་འདེབས་འབུལ་དུ་བཅུག་པར། ཁོང་གིས་དྲིལ་བུ་དེ། ཀ་ལན་ད་ཀ་ཡི་མཚོའི་འགྲམ་དུ་སྐྱེས་པའི་ཤིང་སྡོང་རྒས་སོང་ཞིག་ཡོད་པ་དེའི་ཡལ་གར་བཏགས། དྲིལ་བུ་དེ་ནི་བསླབ་པ་སློབ་གཉེར་དང་སྒོམ་སྒྲུབ་བྱེད་སྐབས་བཀོལ་སྤྱོད་བྱེད་རྒྱུར་དམིགས་པ་ཞིག་ཡིན་སྟབས། དྲན་ཤེས་བསྟེན་ཏེ་སྒྲུབ་པ་ཉམས་ལེན་བྱེད་པ་ཆེས་གལ་འགངས་ཆེ་བའི་ཆ་ཤས་དམིགས་བསལ་བ་ཞིག་ཏུ་གྱུར། དེ་ལྟར་སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་འདུན་པའི་ཚོགས་ལ་དྲིལ་བུའི་ཅོང་སྒྲ་ནམ་ཐོས་པ་ན་སོ་སོའི་དབུགས་དབྱུང་རྔུབ་ལ་དྲན་པ་ཉེ་བར་བཞག་སྟེ་སྒྲུབ་པ་ཉམས་ལེན་གནང་དགོས་པའི་སྐུལ་མ་གནང་ཞིང། ཁྱིམ་པའི་སློབ་བུ་རྣམས་ཀྱིས་ཀྱང་དགེ་འདུན་པའི་ཚོགས་ལ་ཕྱོགས་གང་ཐད་ནས་ཕྱག་རོགས་ཞུས། དེ་ནས་ལྟེང་རྒྱས་འོད་སྲུང་གིས་ཁྱིམ་པའི་སློབ་བུ་ཚོར་དབྱར་གནས་སྐོར་སྨྲས་པ། དབྱར་གནས་ཀྱི་དུས་ཚིགས་འདིར་དགེ་འདུན་པ་རྣམས་ཀྱིས་བཅོམ་ལྡན་འདས་ལས་དངོས་སུ་གདམས་ངག་ཞུས་ཏེ་ཐར་པའི་ལམ་ཉམས་ལེན་གནང་རྒྱུའི་གོ་སྐབས་ཡག་པོ་ཞིག་ཐོབ་ཀྱི་ཡོད་སྟབས། ཁོང་རྣམ་པར་སློབ་སྦྱོང་དང་ལམ་ཉམས་ལེན་བཅས་ཀྱི་གོ་སྐལ་ཕུན་སུམ་ཚོགས་པ་ཞིག་རག་གི་ཡོད་པར་མ་ཟད། ཆར་དུས་སུ། དགེ་འདུན་པས་སྣང་མེད་ངང་ས་སྟེང་དུ་བུད་པའི་འབུ་སྲིན་གྱི་རིགས། རྡོག་རྫིས་གཏོང་བ་ལས་ཀྱང་སྐྱོབ་ཐུབ། དེས་ན། དབྱར་གནས་ཀྱི་ཟླ་བ་གསུམ་པོ་དེའི་རིང་ཁྱེད་ཅག་གིས་དགེ་འདུན་པར་ཞལ་ལག་བསྐྱལ་ཏེ་མཐུན་འགྱུར་ཞུ་ཨེ་ཐུབ་བལྟ་རོགས། དེ་ལྟར་ཐུབ་པ་ན། ཁྱེད་ཅག་གིས་ཀྱང་ཉིན་རེ་བཞིན་ཞལ་ལག་གི་མང་ཉུང་དེ་ཡང་ཧ་ཅང་མང་བ་མིན་ལ་ཧ་ཅང་ཉུང་བ་ཡང་མིན་པར་ཚད་ཏག་ཏག་ཅིག་འདུ་ཐུབ་པའི་ཐད་འགན་འཁུར་དང་འབད་བརྩོན་བྱེད་དགོས། ཐ་ན་ཆེས་དབུལ་ཞིང་ཕོངས་པའི་ཁྱིམ་ཚང་ཞིག་སྟེ། བག་ལེབ་གཅིག་གམ་གཉིས་ཙམ་ལས་ཕུལ་མི་ཐུབ་པ་ཞིག་ཡིན་ན་ཡང། བཅོམ་ལྡན་འདས་སམ་ཁོང་གི་སློབ་བུ་དགེ་སློང་བསླབ་པ་རྒན་པ་ཚོས་ཉིན་ལྟར་གསུང་ཆོས་གནང་བཞིན་ཡོད་པའི་སར་ཁྱེད་ཅག་ཆོས་ཉན་དུ་དགའ་བསུའི་ངང་འབོད་སྐུལ་བྱེད་ཀྱིན་ཡིན། དབྱར་གནས་ཀྱི་དུས་ཚིགས་དེ་དགེ་འདུན་པར་ཕན་རླབས་ཆེན་པོ་ཡོད་པ་ལྟར་ཁྱེད་ཅག་ཁྱིམ་པའི་ཚོགས་ལ་ཡང་ཁེ་ཕན་ཆེན་པོ་ཡོད། ཅེས་གསུངས་སོ། ལྟེང་རྒྱས་འོད་སྲུང་ནི་དགེ་འདུན་པའི་སྡེར་སྒྲིག་ཁྲིམས་བཟོ་བར་ཆེས་མཁྱེན་རྒྱ་ཡངས་པ་ཞིག་ཡིན་པ་ལྟར། ཁྱིམ་པའི་ཚོགས་ལ་ཡང་འཆར་གཞི་འདིང་རྒྱུར་ཧ་ཅང་མཁྱེན་དཔྱོད་ཡངས་པས། ཁོང་དགོན་སྡེ་དེའི་སྦྱིན་བདག་དད་པ་ཅན་རྣམས་ལ་མཇལ་འཕྲད་ཀྱིས་དགེ་འདུན་པར་གུང་ཚིགས་འབུལ་སྟངས་དང་དེ་མིན་གྱི་མཐུན་འགྱུར་རོགས་རམ་སོགས་གང་ཅིའི་ཐད་ནས་སློབ་སྟོན་བཀོད་སྒྲིག་གནང་སྟེ་དགེ་འདུན་པ་རེ་རེའི་ཕྱག་ཏུ་ནམ་བཟའ་ཆ་ཚང་རེ་དང་ལྷུང་བཟེད་རེ་གདིང་བ་རེ་ལག་ཕྱིས་རེ་ཆུ་ཚགས་རེ་བཅས་དགེ་སློང་གི་འཚོ་བའི་ཡོ་བྱད་ཆ་ཚང་རེ་རྙེད་སོན་ཐུབ་པའི་འགན་ལེན་གནང། དབྱར་གནས་ཀྱི་ཉིན་དང་པོ་སླེབས་སོང་བར་སངས་རྒྱས་བཅོམ་ལྡན་འདས་དང་འཁོར་དགེ་སློང་བསླབ་པ་རྒན་པ་རྣམས་ཀྱིས་ལེགས་པར་བརྟགས་ཏེ། གཏན་ལ་ཕབ་པའི་དབྱར་གནས་ཀྱི་བྱེད་སྒོ་ཚུགས་སོ། ཞོགས་པ་ཆུ་ཚོད་བཞི་པ་ཙམ་ལ་བཞེངས་བརྡ་བརྡུངས་པར་དགེ་འདུན་པ་རྣམས་མལ་ལས་བཞེངས་ཏེ་ཞལ་ཕྱག་བཀྲུས་རྗེས་ཕེབས་སྒོམ་གྱི་རིམ་པར་བརྩོན་ཞིང། དེ་ནས་མུ་མཐུད་ཞོགས་པའི་ཉི་འོད་སྨྱུག་སྡོང་རྣམས་ཀྱི་རྩེར་མ་རེག་གི་བར་དུ་ཕེབས་སྒོམ་དང་བཞུགས་སྒོམ་གྱི་སྒོམ་ཐུན་ལ་རེས་མོས་སུ་གཞོལ་བར་བྱས། ནམ་རྒྱུན་ལྟར་ན་ཞོགས་པའི་དུས་ཚིགས་ནི་བསོད་སྙོམས་ལ་ཕེབས་པའི་སྐབས་ཡིན་ན་ཡང། དབྱར་གནས་སྐབས་སུ་ཁྱིམ་པའི་སློབ་མ་ཚོས་དགེ་འདུན་པར་ཞལ་ལག་ཚུར་འཁྱེར་ཡོང་གི་ཡོད་སྟབས་དགེ་འདུན་པ་རྣམས་ཀྱིས་ཉམས་ལེན་གནང་སྐབས་རང་ཉིད་དཀའ་གནད་ཅི་ཞིག་ལ་འཕྲད་པའི་སྐོར་སོ་སོ་སྒེར་གྱིས་སློབ་དཔོན་ལ་བཀའ་འདྲི་ཞུས་ཏེ་སློབ་སྦྱོང་བྱས་པ་སོགས་མདོར་ན་དབྱར་གནས་སུ་བཞུགས་པ་འདིས་སྒོམ་སྒྲུབ་ལ་གཏིང་ཟབ་ཀྱི་ནུས་པ་ཐོན་ཆེད་དུས་ཚོད་འཕར་མ་ཞིག་ཀྱང་སྟེར་གྱི་ཡོད། དགེ་འདུན་པའི་ཁྲོད་ནས་སུ་ཞིག་ཉམས་རྟོགས་ཀྱི་ངོ་བོ་གོང་འཕེལ་དང་གཏིང་ཟབ་ཏུ་ཕྱིན་པ་ན། དེ་དག་འདེམས་སྒྲུག་གིས་དགེ་རྒན་དུ་བསྐོ་བཞག་གནང། དཔེར་ན། ཀུན་ཤེས་ཀཽཎྜི་ནྱ་དང་རྟ་ཐུལ། འོད་སྲུང། ཤཱ་རིའི་བུ། མཽད་གལ་གྱི་བུ། རླངས་པ། མིང་ཆེན་བཅས་ཀྱིས་རེ་རེ་ནས་གསར་ཞུགས་ཀྱི་དགེ་འདུན་པ་ལྔ་བཅུའམ་ཡང་ན་དྲུག་ཅུ་རེར་སློབ་སྟོན་སྣེ་ཁྲིད་གནང་གི་ཡོད་ཅིང། དེ་མིན་གྱི་དགེ་རྒན་གཞན་པ་ཚོར་ཡང། གསར་ཞུགས་ཀྱི་དགེ་འདུན་པ་བཅུ་ནས་སུམ་ཅུའི་བར་ལ་སློབ་སྟོན་སྣེ་ཁྲིད་བྱེད་པའི་ལས་འགན་གནང་ཡོད། མདོར་ན། གསར་ཞུགས་ཀྱི་དགེ་འདུན་པ་ཚོར་སྒེར་གྱི་སློབ་དཔོན་རེ་རེ་བསྐོ་བཞག་གནང་ཡོད་ཅིང། སློབ་དཔོན་དེ་དག་གིས་ཀྱང་རང་ཉིད་ཀྱི་གསར་ཞུགས་པ་དེའི་གཅེན་པོ་ཡིན་པ་ཇི་བཞིན་ལམ་ཉམས་ལེན་བྱེད་རྒྱུར་ཕྱག་རོགས་གནང་གི་ཡོད། འོད་སྲུང་དང་ཤཱ་རིའི་བུ་རྣམ་གཉིས་ཀྱིས་འདུས་སྡེ་སྤྱི་ལ་ཐུགས་འགན་བཞེས། དགུང་ཚིགས་བཞེས་རན་པ་ན་དགེ་འདུན་པ་ལྷན་འཛོམས་ཀྱིས་ཕྱག་ཏུ་ལྷུང་བཟེད་ཐོགས་ཤིང་མཚེའུའི་འགྲམ་ནས་བང་བསྒྲིགས་ཏེ་ཡར་བཞེངས་པར་ཞལ་ལག་ཆ་སྙོམས་ཀྱིས་བགོ་འགྲེམས་བྱས་ཏེ་ལེགས་པར་གྲུབ་པ་ན་ཚང་མ་སྤང་ལྗོངས་ཀྱིས་བརྒྱན་པའི་མཚེའུའི་འགྲམ་དུ་བཞུགས་ནས་ཁུ་སིམ་མེར་དགུང་ཚིགས་བཞེས། དགུང་ཚིགས་བཞེས་གྲུབ་རྗེས་ལྷུང་བཟེད་བཀྲུས་ཏེ་ཐམས་ཅད་བཅོམ་ལྡན་འདས་ལ་ཞལ་ཕྱོགས་ནས་བཞུགས་པར་མཚམས་རེར་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆེད་མངགས་དགེ་འདུན་པའི་ཚོགས་ལ་དམིགས་ཏེ་གདམས་ངག་གནང་གི་ཡོད་ན་ཡང། གདམས་ངག་འདིས་ཁྱིམ་པའི་ཚོགས་ལ་ཡང་ཕན་བདེ་ཆེན་པོ་བསྐྲུན། ལན་རེར། བཅོམ་ལྡན་འདས་ཀྱིས་ཁྱིམ་པའི་ཚོགས་ལ་དམིགས་ཏེ་གདམས་ངག་གནང་ན་ཡང། དེས་དགེ་འདུན་པར་ཡང་ཕན་བདེ་ཆེན་པོ་བསྐྲུན་གྱི་ཡོད། སྐབས་སྐབས་སུ་བྱིས་པ་ཚོར་དམིགས་བསལ་གྱི་གསུང་ཆོས་གནང་གི་ཡོད་ཅིང། དེ་དག་གི་སྐབས་མང་ཆེ་བར་ཁོང་གིས། སྔོན་གྱི་སྐྱེས་རབས་ལས་བརྩམས་ཏེ་གསུང་ཆོས་གནང་གི་ཡོད། ཡང་སྐབས་རེར་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་བུ་དགེ་སློང་བསླབ་པ་རྒན་པ་རེས་བཅོམ་ལྡན་འདས་ཀྱི་ཚབ་ཞུས་ཏེ། གསུང་ཆོས་གནང་གི་ཡོད་ཅིང། དེའི་སྐབས་བཅོམ་ལྡན་འདས་ཀྱང་ཁྲིར་བཞུགས་ཏེ་ལེགས་པར་གསན། དགེ་སློང་དེས་མ་ནོར་མ་འཁྲུགས་པར་སྒྲ་དག་གསལ་གསུམ་གྱིས་གསུངས་ཚེ། ཁོང་གིས་དགེ་སློང་དེར་བསྟོད་བསྔགས་ཀྱི་བསྐུལ་མ་ཡང་གནང་གི་ཡོད། གསུང་ཆོས་གྲུབ་རྗེས་ཁྱིམ་པའི་སློབ་མ་རྣམས་སོ་སོའི་ཁྱིམ་དུ་ལོག་འགྲོ། དགེ་འདུན་པ་དག་གིས་མུ་མཐུད་ཕེབས་སྒོམ་དང་བཞུགས་སྒོམ་ལ་གཞོལ་དགོས་པས། ཕྱི་དྲོའི་ཚོགས་བརྡ་མ་བརྡུངས་བར་དུ་སྐུ་ངལ་གསོས་ཏེ་བཞུགས་ཤིང། དེ་ནས་ནམ་ཕྱེད་བར་དུ་མུ་མཐུད་སྒོམ་སྒྲུབ་ལ་གཞོལ་ནས་བཞུགས་ཀྱི་ཡོད། སངས་རྒྱས་བཅོམ་ལྡན་འདས་མཚན་ཕྱི་པོའི་བར་དུ་ཏིང་ངེ་འཛིན་ལ་མཉམ་པར་བཞག་སྟེ་བཞུགས་ཤིང། ཁྱད་པར་དུ་ཁོང་གིས་མཚན་ལྗོངས་ཀྱི་ཟླ་བའི་འོག་ནས་གྲང་བསིལ་གྱི་ལྷགས་རླུང་འཇམ་པོ་ཉམས་སུ་མྱོང་བཞིན་སྒོམ་ལ་བཞུགས་རྒྱུར་ཐུགས་མཉེས་པོ་ཡོད་སྟབས། སྨྱུག་མས་བསྐྲུན་པའི་བཞུགས་ཁྲི་དེ་ཡང་སྤྱིལ་བུའི་ཕྱི་རོལ་འདིར་བཞག་ཡོད། ཁོང་ནི་གསར་ཞུགས་ཀྱི་དགེ་འདུན་པ་ཚོ་དང་མི་འདྲ་བར་གཟིམ་ཁུག་པའི་དུས་ཚོད་ཀྱང་ཆེར་མི་དགོས་ཤིང། རྟག་ཏུ་སྤྲོ་སྣང་དང་ཞི་ལྷོད་བག་ཕེབས་ཀྱིས་བཞུགས་ཏེ་སྐྱ་རེངས་མ་ཤར་ཙམ་གྱི་གོང་དུ་ཡང། ཀ་ལན་ད་ཀའི་མཚེའུར་ཞབས་བསྐོར་གྱིས་ཕེབས་སྒོམ་གནང་སྟེ་བཞུགས་ཀྱི་ཡོད། དེ་ནང་བཞིན་ལྟེང་རྒྱས་འོད་སྲུང་གིས་ཀྱང་མཚན་ཕྱི་པོའི་བར་དུ་སྒོམ་སྒྲུབ་ལ་གཞོལ་ཏེ་བཞུགས་བཞིན་པ་དེའོ། རྒྱལ་པོ་གཟུགས་ཅན་སྙིང་པོ་དད་གུས་གཡོ་མེད་ཀྱིས་འོད་མའི་ཚལ་དུ་ཕེབས་ཀྱི་ཡོད་ཅིང། སྐབས་འདིའི་ཕེབས་སྟངས་ནི་དང་ཐོག་ཁོང་གིས་ཤིང་ཏཱ་ལའི་ཚལ་དུ་བཅོམ་ལྡན་འདས་མཇལ་སྐབས་དང་མི་འདྲ་བར། འཁོར་སྐུ་མགྲོན་མང་པོ་འཁྲིད་ཀྱི་མེད་ལ། སྐབས་རེར། ཁོང་གི་བཙུན་མོ་ལུས་འཕགས་མོ་དང་སྲས་མ་སྐྱེས་དགྲ་གཉིས་འཁྲིད་ཡོང་གི་ཡོད་པ་ཙམ་ལས། མང་ཆེ་བར་ཁོང་སྐུ་རྐྱང་ལ་ཕེབས་ཀྱི་ཡོད། ཁོང་གིས་ཤིང་རྟ་འཁོར་ལོ་ནགས་མཐར་བཞག་སྟེ་བཅོམ་ལྡན་འདས་ཀྱི་གཟིམ་ཁང་བར་དུ་ཞབས་ཐང་ལ་ཕེབས། ཉིན་ཞིག་རྒྱལ་པོ་གཟུགས་ཅན་སྙིང་པོས་ཆར་ཞོད་ཁྲོད་དུ་དགེ་འདུན་པས་བཅོམ་ལྡན་འདས་ཀྱི་གསུང་ཆོས་ལ་ཉན་བཞིན་པ་གཟིགས་པས་ཁོང་གིས་བཅོམ་ལྡན་འདས་ལ་དགེ་འདུན་པའི་ཞལ་ལག་བཞེས་ས་དང་གསུང་ཆོས་ལ་ཉན་སྐབས་ཆར་པས་མི་སྦངས་ཕྱིར་ཚོགས་ཁང་ཆེན་པོ་ཞིག་བསྐྲུན་ཆོག་པའི་བཀའ་འཁྲོལ་ཞུས་པར། བཅོམ་ལྡན་འདས་ཀྱིས་ཞལ་འཆེས་གནང་བས་ཕྱིར་འགྱངས་མེད་པར་ཚོགས་ཁང་ཆེན་པོ་དེ་བཞེངས་རྒྱུ་དབུ་ཚུགས་སུ་བཅུག། ཐོག་ཡབ་བཀབ་པའི་ཚོགས་ཁང་དེ་རྒྱ་ཁྱོན་ལ། དགེ་འདུན་པ་ཆིག་སྟོང་དང། ཁྱིམ་པའི་སློབ་མ་ཆིག་སྟོང་བཅས་ཤོང་ཚད་ཡོད་པས་ཚོགས་ཁང་དེ་འོད་མའི་ཚལ་གྱི་དགོན་པར་ཕན་ཐོགས་ཆེན་པོ་བསྐྲུན། སངས་རྒྱས་བཅོམ་ལྡན་འདས་དང་རྒྱལ་པོ་གཟུགས་ཅན་སྙིང་པོ་རྣམ་གཉིས་ལན་གྲངས་དུ་མར་སྨྱུག་མའི་ཞབས་སྟེགས་སྟེང་དུ་བཞུགས་ཏེ་བཀའ་མོལ་གནང་གི་ཡོད་སྟབས། ན་ག་ས་མ་ལས་བཅོམ་ལྡན་འདས་ཀྱི་སྐུ་མགྲོན་ཚོ་སྣེ་ལེན་གནང་རྒྱུ་སྟབས་བདེ་འོང་སླད། སྨྱུག་མའི་ཞབས་སྟེགས་ཆུང་ངུ་འགའ་བཟོས། ཉིན་ཞིག་བཅོམ་ལྡན་འདས་དང་རྒྱལ་པོ་གཟུགས་ཅན་སྙིང་པོ་རྣམ་གཉིས་སྨྱུག་མའི་ཞབས་སྟེགས་སུ་བཞུགས་ཏེ་བཀའ་མོལ་གནང་སྐབས་རྒྱལ་པོས་ཞལ་བསངས་ཏེ་ཞུས་པ། ཁོ་བོར་སྲས་གཞན་ཞིག་ཡོད་ན་ཡང་ངེད་ཀྱིས་ད་དུང་ཁོང་གཟིགས་མྱོང་མེད། ང་ལ་རེ་བ་ཆེ་ཤོས་ཤིག་ཡོད་པ་ནི་ངེད་ཀྱིས་ཁོང་མ་བུ་གཉིས་ལ་མཇལ་ཁ་ལན་གཅིག་གནང་རྒྱུ་དེ་ཡིན། སྲས་དེ་བཙུན་མོ་ལུས་འཕགས་མོའི་སྲས་མ་རེད། ཁོང་གི་མ་ཡུམ་གྱི་མཚན་ལ་ཨ་མྲ་སྐྱོང་མ་དང་སྲས་ཀྱི་མཚན་ལ་འཚོ་བྱེད་གཞོན་ནུ་ཟེར། ཁོང་དགུང་ལོ་བཅུ་དྲུག་ལ་སོན་གྲབས་ཡོད། ཨ་མྲ་སྐྱོང་མ་ནི་སྐྱ་ནར་བུའི་གྲོང་གི་བྱང་ངོས་ཏེ་ཡུལ་ཡངས་པ་ཅན་དུ་འཚོ་སྡོད་བྱེད་ཀྱི་ཡོད། མོས་ནམ་ཡིན་ཡང་སོ་སོའི་རང་དབང་ལ་གཙིགས་ཆེར་འཛིན་པ་ལས་ཚད་བཀག་ཅན་གྱི་ཕོ་བྲང་གི་འཚོ་བར་སྤྲོ་སྣང་མི་བྱེད་པ་མ་ཟད། མཚན་སྙན་གྲགས་དང་གོ་མིང་གོ་གནས་སོགས་ལ་ཡང་ཐེ་ཇུས་ཡེ་ནས་མི་གནང། དེར་བརྟེན་ངས་ཀྱང་ཁོང་མ་བུ་གཉིས་ལ་ཡིད་དུ་འོང་བའི་ཤིང་ཨ་མྲའི་སྐྱེད་ཚལ་ཞིག་གིས་མཚོན། མདོར་ན་དགོས་ངེས་ཀྱི་ཡོ་བྱད་མང་དག་ཅིག་མཁོ་སྤྲོད་བྱས་ཡོད། འཚོ་བྱེད་གཞོན་ནུ་བརྩོན་པ་ཆེ་ལ་རིག་རྩལ་ལྡན་པ་ཞིག་ཡིན་ན་ཡང། དྲག་པོའི་དམག་འཐབ་དང་སྲིད་དོན་ཆབ་སྲིད་སོགས་ཀྱི་སྐོར་ལ་དོ་སྣང་གཏན་ནས་མི་བྱེད། ད་ལྟ་ཁོང་རྒྱལ་སའི་ཉེ་འདབས་སུ་བསྡད་དེ་གསོ་བ་རིག་པའི་གཞུང་ལ་འབད་འབུངས་ཀྱིས་སློབ་སྦྱོང་བྱེད་བཞིན་ཡོད། ང་རང་ཁོང་མ་བུ་གཉིས་ལ་ཧ་ཅང་བརྩེ་བ་ཟབ་ཅིང་ནམ་ཞིག་ཁྱེད་ཀྱིས་ཀྱང་ཁོང་མ་བུ་གཉིས་ཐུགས་བརྩེ་བས་རྗེས་སུ་འཛིན་པའི་རེ་འདུན་ཞུ་གི་ཡོད། བཅོམ་ལྡན་འདས། གལ་ཏེ་ཁྱེད་ཀྱིས་འཚོ་བྱེད་གཞོན་ནུ་དང་ཁོང་གི་མ་ཡུམ་གཉིས་ལ་མཇལ་འཕྲད་ཅིག་གནང་རྒྱུའི་བཀའ་འཁྲོལ་གནང་ན། ངས་མི་འགྱང་བར་ཁོང་མ་བུ་གཉིས་འོད་མའི་ཚལ་འདིར་བོས་ཆོག་ཅེས་ཞུས་པར། བཅོམ་ལྡན་འདས་ཀྱིས་ཅང་མི་གསུང་བར་འཛུམ་པ་དང་བཅས་ཞལ་འཆེས་གནང་བས། རྒྱལ་པོ་གཟུགས་ཅན་སྙིང་པོའི་ཡིད་སེམས་དགའ་གུས་ཀྱིས་ཁེངས་ཤིང། བཀའ་དྲིན་སྙིང་ལ་བཅངས་ཏེ་ལག་ཟུང་ཐལ་མོ་སྦྱར་ནས་གུས་འདུད་བཅས་ཞལ་གྱེས། སྐབས་དེ་དག་རིང་འོད་མའི་ཚལ་གྱི་དགོན་པ་རུ་སངས་རྒྱས་བཅོམ་ལྡན་འདས་ཀྱི་ཡབ་གཞིས་ཏེ། གྲོང་ཁྱེར་སེར་སྐྱའི་གཞི་ནས་ཆེད་དུ་བཅར་བའི་དམིགས་བསལ་གྱི་སྐུ་མགྲོན་གཉིས་འབྱོར། ཁོང་གཉིས་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་གྲོགས་མཆེད་རྙིང་པ། འཆར་ཀ་དང་ཤིང་རྟའི་ཁ་ལོ་བ་འདུན་པ་གཉིས་རེད། གང་ལྟར་ཁོང་རྣམ་གཉིས་གནས་འདིར་ཕེབས་པ་དེས་དགོན་པའི་ནང་དམིགས་བསལ་གྱི་དགའ་སྤྲོའི་དྲོད་ཁོལ་ཞིག་འཕྱུར། སངས་རྒྱས་བཅོམ་ལྡན་འདས་ཀྱིས་ཁྱིམ་སྤངས་ཏེ་ལོ་ངོ་བདུན་ལྷག་ཕྱིན་ཟིན་པས། ཁོང་ལ་ཡང་རང་ཡུལ་གྱི་གནས་ཚུལ་མཁྱེན་འདོད་ཧ་ཅང་ཆེ། དེར་བརྟེན། ཁོང་གིས་འཆར་ཀ་ལ་ཡབ་རྒྱལ་པོ་དང་བཙུན་མོ་སྐྱེ་དགུའི་བདག་མོ། གྲགས་འཛིན་མ། དགའ་བོ། མཛེས་དགའ། དེ་བཞིན་ཁོང་གི་གྲོགས་མཆེད་དང་བཅས་པའི་སྐོར་བཀའ་འདྲི་གནང། སྲས་སྒྲ་གཅན་འཛིན་གྱི་སྐོར་བཀའ་འདྲི་གནང་ཡོད་མེད་ནི་ཞུ་མ་དགོས་པ་ཞིག་རེད། འཆར་ཀ་བདེ་ཐང་ཡིན་ན་ཡང་ལོ་ནའི་བབ་ཀྱིས་ཁོང་གི་དཔྲལ་བར་རྒས་གཉེར་མང་པོ་བསགས་ཡོད་ཅིང། འདུན་པ་ཡང་དེ་མཚུངས་རྒས་ཡོད། བཅོམ་ལྡན་འདས་སྤྱིལ་བུའི་ཕྱི་རོལ་དུ་བཞུགས་ཏེ་དུས་ཡུན་རིང་ཙམ་བར་ཁོང་གཉིས་ལ་བཀའ་མོལ་གནང་བར། འཆར་ཀ་དེ་དུས་རྒྱལ་པོ་ཟས་གཙང་མས་ཡིད་ཆེས་བློས་འགེལ་གནང་སའི་བློ་འདོན་པ་ཞིག་སྟེ། གོ་གནས་མཐོ་བའི་མི་སྣ་གལ་ཆེན་ཞིག་ཏུ་གྱུར་ཡོད་པ་ཡང་མཁྱེན། ཟླ་བ་གཉིས་ཙམ་གྱི་སྔོན་དུ། བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་ཏེ་རྒྱལ་པོའི་ཁབ་ཏུ་གསུང་ཆོས་ཀྱི་གདམས་པ་གནང་བཞིན་པའི་གནས་ཚུལ་དེ། སེར་སྐྱའི་གཞི་རུ་ཁྱབ། བཀྲ་ཤིས་པའི་གནས་ཚུལ་དེ་ལ་བརྟེན་ནས་ཡབ་རྒྱལ་པོ་ཟས་གཙང་མ་དང་བཙུན་མོ་སྐྱེ་དགུའི་བདག་མོ། དེ་བཞིན་གྲགས་འཛིན་མ་སོགས་ཀྱིས་གཙོས། སེར་སྐྱའི་གཞིའི་ཡུལ་མི་ཚང་མས་ཁོང་ལ་རྗེས་སུ་ཡི་རང་ཞུས་ཤིང་དགའ་སྤྲོ་རབ་ཏུ་འཕེལ། དེ་ནས་འཆར་ཀས་རེ་འདུན་ཞུས་པ་ལྟར། ཡབ་རྒྱལ་པོས་འཆར་ཀ་སངས་རྒྱས་བཅོམ་ལྡན་འདས་རང་ཡུལ་དུ་སྤྱན་འདྲེན་ཞུ་བར་མངགས། འཆར་ཀས་འགྲུལ་བཞུད་ཀྱི་ཆེད་དུ་ཉིན་གསུམ་ལ་གྲ་སྒྲིག་བྱས་ན་ཡང། ཉིན་གསུམ་པོ་དེའི་རིང། འཆར་ཀས་བཅོམ་ལྡན་འདས་ཀྱི་སྐོར་ཤེས་འདོད་དང་མཇལ་འདོད་ཀྱིས་མཚན་མོར་གཉིད་ཀྱང་མ་ཁུག་པར་ལུས། གྲགས་འཛིན་མས་འཆར་ཀ་ལ་འདུན་པ་ལམ་གྲོགས་སུ་འཁྲིད་རྒྱུའི་དགོངས་ཚུལ་བཏོན་པ་ལྟར་ཁོང་གིས་མོས་མཐུན་གནང་བས་འདུན་པ་དགའ་དྲགས་ཏེ་མིག་ཟུང་ནས་མཆི་མ་དབང་མེད་དུ་ཤོར། ཁོང་གཉིས་སེར་སྐྱའི་གཞི་ནས་འོད་མའི་ཚལ་དུ་འབྱོར་བར་ཟླ་བ་གཅིག་མ་ཟིན་ཙམ་འགོར། འཆར་ཀས་ཞུས་པར་གཟིགས་ན། ཉེ་དུས་ཀྱི་ལོ་ཤས་ནང་ཡབ་རྒྱལ་པོ་ཟས་གཙང་མའི་སྐུ་གཟུགས་ཇེ་ཞན་དུ་ཕྱིན་ཡོད་ན་ཡང། ནང་སེམས་ལ་དཀའ་ཉེན་གང་ཡང་མེད་པར་སྔོན་མ་བཞིན་སེམས་རྩ་འཁོལ་པོ་ཡོད་པར་མ་ཟད། ཡབ་རྒྱལ་པོས་རྒྱལ་སྲིད་ཆོས་བཞིན་སྐྱོང་བ་ལ་ཕྱག་རོགས་ཞུ་བའི་རྣམ་དཔྱོད་ཅན་གྱི་བློ་འདོན་པ་ཡང་ཁ་ཤས་ཡོད་ལ། སྲུ་སྐྱེ་དགུའི་བདག་མོ་ནི་དེ་སྔོན་ལྟར་ལས་ལ་བརྩོན་པའི་ངང་བཞུགས་ཡོད། དེ་བཞིན་གཅུང་དགའ་བོ་ད་ལྟའི་ཆར་ལང་ཚོ་དར་ལ་བབས་ཡོད་པས། སྐུ་དྲག་ཁྱིམ་རྒྱུད་ཀྱི་སྲས་མོ Kalyani ཞེས་པར་གཉེན་སྒྲིག་བྱེད་རྒྱུའི་སློང་ཆང་ཡང་བཏང་ཟིན། གཅུང་དགའ་བོ་ཕོ་ཉམས་དོད་པའི་གསར་རྩིས་ཤིག་ཡིན་པ་དང་གྱོན་ཆས་ཕུན་སུམ་ཚོགས་པ་གོན་རྒྱུར་ཐུགས་མཉེས་ན་ཡང། ཡབ་རྒྱལ་པོས་ཁོང་ནི་ད་དུང་བརྟན་ཚུགས་མི་ཐུབ་ཅིང་ནར་མ་སོན་པ་ལྟ་བུ་ཞིག་ཏུ་གཟིགས་ཏེ་ཁོང་ལ་ཐུགས་ཁུར་གནང་བཞིན་ཡོད། བཅོམ་ལྡན་འདས་ཀྱི་སྐུ་སྲིང་མཛེས་དགའ་ཡང་ད་ལྟའི་ཆར། ལང་ཚོ་དར་ལ་བབས་ཏེ་མཛེས་ཤིང་ཡིད་དུ་འོང་བའི་གཞོན་ནུ་མ། བརྗིད་ཉམས་ལྡན་པ་ཞིག་ཏུ་གྱུར་ཡོད། གྲགས་འཛིན་མས། སངས་རྒྱས་བཅོམ་ལྡན་འདས་ཕོ་བྲང་ནས་བྱོན་པའི་ཉིན་དེ་ནས་བཟུང། རིན་ཆེན་རྒྱན་ཆའི་རིགས་འདོགས་རྒྱུ་སྤངས་ཤིང། ཉམ་ཐག་སྤྲང་པོའི་རིགས་ལ་དངུལ་དངོས་ཀྱི་སྦྱིན་གཏོང་གནང་ཕྱིར། མོ་རང་ལ་དབང་བའི་རིན་ཐང་ཅན་གྱི་བཅའ་དངོས་རྣམས་བཙོངས་ཏེ་ན་བཟའ་དཀྱུས་མ་ཞིག་མནབས་ནས་བཞུགས་ཡོད་པར་མ་ཟད། བཅོམ་ལྡན་འདས་ཀྱིས་ཉིན་རེར་ཟས་ཐུན་གཅིག་ལས་བཞེས་ཀྱི་མེད་པའི་གནས་ཚུལ་ཐོས་པ་ནས་བཟུང། མོས་ཀྱང་དེ་མཚུངས་གནང་རྒྱུ་དབུ་བཙུགས། བཙུན་མོ་སྐྱེ་དགུའི་བདག་མོའི་རྒྱབ་སྐྱོར་འོག། མོས་ཉམ་ཐག་པ་ཚོར་རོགས་སྐྱོར་གནང་རྒྱུས་མཚོན། སྤྱི་ཚོགས་ཞབས་ཞུའི་ལས་རིམ་ནི་ཧུར་ཐག་གིས་མཇུག་སྐྱོང་བྱེད་བཞིན་ཡོད། སྲས་སྒྲ་གཅན་འཛིན་དགུང་གྲངས་བདུན་ལ་སོན་པ་དེ། ལུས་ཁམས་དྭངས་ཤིང་ལྟ་ན་སྡུག་པ་ཞིག་ཏུ་གྱུར་ཡོད། ཁོའི། ནག་རུག་རུག་གི་མིག་ཟུང་ལས་རྣམ་དཔྱོད་ཀྱི་རིག་རླབས་དང་བློ་ཐག་ཆོད་པོའི་འོད་ཞགས་ཤིག་ཀྱང་འཁྱུག་བཞིན་ཡོད། ཁོང་གི་སྤོ་སྤོ་རྨོ་རྨོ་གཉིས་ཏེ། རྒྱལ་པོ་ཟས་གཙང་མ་དང་བཙུན་མོ་སྐྱེ་དགུའི་བདག་མོ་གཉིས་ཀྱིས་རྒྱལ་སྲས་གཞོན་ནུ་དོན་གྲུབ་ཆུང་ངུ་བྱིས་པའི་དུས་སུ་ཇི་ལྟར་བྱམས་བརྩེས་བསྐྱངས་པ་ལྟར་སྲས་སྒྲ་གཅན་འཛིན་ཡང་དེ་ལྟར་བྱམས་བརྩེའི་སྒོ་ནས་གཅེས་སྐྱོང་གནང་བཞིན་པའོ། འཆར་ཀས་སངས་རྒྱས་བཅོམ་ལྡན་འདས་ལ་གང་ཞུས་པ་དེར་འདུན་པས་དེ་ག་རང་རེད་ཅེས་རྒྱབ་གནོན་ཁུངས་སྐྱེལ་ཞུས། བཅོམ་ལྡན་འདས་ཀྱིས་རང་ཡུལ་གྱི་གནས་ཚུལ་ཐོས་པས་ཐུགས་སེམས་ཤིན་ཏུ་སྤྲོ་བར་གྱུར། ཐ་མ་དེར་འཆར་ཀས་སངས་རྒྱས་བཅོམ་ལྡན་འདས་ལ། སྐུ་ཉིད་རང་ཡུལ་དུ་ནམ་ཞིག་ལ་ཕེབས་ཐུབ་ཅེས་བཀའ་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ངས་གསར་ཞུགས་ཀྱི་དགེ་འདུན་པ་རྣམས་ཁོང་ཚོའི་ཉམས་ལེན་ལ་བརྟན་ཚུགས་ཐུབ་པ་ཞིག་མ་བྱུང་བར་དུ་རང་གར་བཞག་ན་མི་འདོད་པས་དབྱར་གནས་གྲུབ་རྗེས་ང་ཕྱིར་ལོག་ཡོང། རྒྱུ་མཚན་ནི་དབྱར་གནས་གྲུབ་རྗེས་ངས་ཁོང་ཚོ་གནས་འདིར་འཇོག་དགོས་ཀྱང་སྐབས་དེར་བློ་བདེ་པོ་འོང་བར་ངེས། འོ་རེད། འཆར་ཀ། འདུན་པ། ཁྱེད་གཉིས་ཀྱང། ཟླ་བ་གཅིག་རིང་འདིར་བསྡད་ནས་དགེ་འདུན་པའི་འཚོ་བ་སྐྱེལ་སྟངས་ལ་རོལ་མྱོང་ཞིག་ཅིའི་ཕྱིར་མི་བྱེད་པ་ཡིན། ཁྱེད་གཉིས་ཟླ་བ་གཅིག་ཙམ་འདིར་བསྡད་ཀྱང། ད་དུང་ཕྱིར་ལོག་སྟེ་ཡབ་རྒྱལ་པོར། ཁོ་བོ་དབྱར་གནས་གྲུབ་རྗེས་སེར་སྐྱའི་གཞིར་འབྱོན་གྱི་ཡིན་པའི་བརྡ་ལན་སྐྱེལ་བ་ལ་དུས་ཚོད་འདང་ངེས་ཡོད། ཅེས་གསུངས། འཆར་ཀ་དང་འདུན་པ་གཉིས་དགའ་སྤྲོས་རབ་ཏུ་རྒྱས་ཏེ་འོད་མའི་ཚལ་གྱི་དགོན་པར་མགྲོན་པའི་ཚུལ་གྱིས་བསྡད། དེ་ནས་ཁོང་གཉིས་ཀྱིས་དགེ་འདུན་པ་མང་པོ་ཞིག་དང། གྲོགས་བསྒྲིགས་པས། མི་གང་ཡང་རུང་བ་ཞིག་གིས་ཁྱིམ་སྤངས་ཏེ་ཐར་ལམ་གྱི་རྗེས་སུ་འབྲངས་ཚེ། མི་དེས་བདེ་སྐྱིད་དང་ཞི་བདེ་བག་ཕེབས་ཀྱི་འཚོ་བ་མྱོང་ཐུབ་པའི་སྐོར་གསལ་པོར་ཤེས། ད་དུང་ཁོང་གཉིས་ཀྱིས་ཉིན་རེའི་འཚོ་བའི་ནང་དྲན་པ་དང་ཤེས་བཞིན་བསྟེན་ཏེ་ཉམས་ལེན་ལ་གཞོལ་ན་རང་སེམས་ཀྱི་ངོ་བོ་ཅི་ཙམ་གོང་དུ་འཕེལ་བཞིན་པའི་གནས་ལུགས་དེ་ཡང་ལེགས་པར་ཤེས། འཆར་ཀ་དུས་ཡུན་མང་ཆེ་བར་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་འཁྲིས་སུ་བསྡད་དེ། ཁོང་གི་མཛད་པ་ལ་གཟབ་ནན་གྱིས་དོ་སྣང་བྱས་པར། བཅོམ་ལྡན་འདས་ཀྱི་ངོ་མཚར་ལྡན་པའི་ཞི་ལྷོད་ཀྱི་མཛད་སྤྱོད་དེས་ཁོ་ལ་ཡིད་འགུལ་དང་སྤྲོ་སྣང་ཚད་མེད་སྦྱིན། བཅོམ་ལྡན་འདས་སྲེད་ཞེན་གང་གི་རྗེས་སུ་ཡང་མི་འགྲོ་བར་ཐར་པའི་གོ་འཕང་མངོན་དུ་བྱས་པ་ཆེས་གསལ་ཏེ། ཁོང་གི་མཛད་སྤྱོད་ནི་གཙང་པོའི་ནང་རང་དབང་གིས་འཁྱུག་རྩལ་ངོམ་པའི་ཉ་མོ་དང་མཁའ་དབྱིངས་སུ་ཞི་ལྷོད་ཀྱིས་འཕུར་ལྡིང་རྩེན་པའི་སྤྲིན་ཕུང་ཞིག་དང་གཉིས་སུ་མ་མཆིས་ཤིང། དུས་ནམ་ཡང་འདས་མ་འོངས་ཀྱི་བསམ་པའི་རྗེས་སུ་མི་འགྲོ་བར་ད་ལྟའི་སྐད་ཅིག་ལ་གནས་པ་ཞིག་གོ། སངས་རྒྱས་བཅོམ་ལྡན་འདས་ཀྱི་སྤྱན་ཟུང་དང་ཞི་ལྷོད་ཀྱི་འཛུམ་ཞལ་དེས་ཁོང་གིས་བླ་ན་མེད་པའི་ཐར་པའི་གོ་འཕང་མངོན་དུ་བྱས་ཡོད་པའི་བདེན་དཔང་གསལ་པོར་བྱེད། འཇིག་རྟེན་འདིར་བཅོམ་ལྡན་འདས་འཆིང་བྱེད་ཀྱི་ཉོན་མོངས་གང་ཡང་མེད་པར་མ་ཟད། ཁོང་གིས་མངོན་དུ་བྱས་པའི་མཁྱེན་པ་དང་བརྩེ་བ་དེ་ལྟ་བུ་ཞིག་ནི་ད་དུང་སུས་ཀྱང་མངོན་དུ་བྱས་མེད། འཆར་ཀས་ཐར་ལམ་གྱི་ཕྱོགས་ནས་ཁོའི་གྲོགས་པོ་རྙིང་པ་དེས་བཅོམ་ལྡན་འདས་ཀྱིས་ཁོ་རང་ཆེས་ཐག་རིང་སར་བསྐྱུར་ཡོད་པ་གསལ་པོར་ཤེས། དེ་ཙ་ན་གློ་བུར་དུ་འཆར་ཀའི་སེམས་སུ། གང་གིས་ཀྱང་བཅིངས་པ་མེད་པར་ཞི་ལྷོད་བག་ཕེབས་ཀྱིས་འཚོ་བའི་དགེ་འདུན་པའི་འཚོ་བ་འདི་རང་ཉིད་ལ་བྱུང་ན་ཅི་མ་རུང་སྙམ་སྟེ། ཁོང་གིས་ཐོབ་གོ་ས་དང་རྒྱུ་ནོར་ལོངས་སྤྱོད། མཚན་སྙན་གྲགས་དང་མི་ཚེའི་ཁྲོད་མཉམ་དཀྲུག་ཏུ་ཡོད་པའི་སེམས་ཁྲལ་དང་དངངས་སྐྲག་ཐམས་ཅད་རྒྱབ་ཏུ་གཡུག་འདོད་ཀྱི་འདུན་པ་ཤུགས་དྲག་སྐྱེས་པས། ཁོང་འོད་མའི་ཚལ་དུ་འབྱོར་ཏེ་ཉིན་བདུན་སོང་མཚམས། ཁོས་སངས་རྒྱས་བཅོམ་ལྡན་འདས་ལ། ཁོ་བོས་ཁྱེད་ཀྱི་དྲུང་ནས་རབ་བྱུང་སྒྲུབ་འདོད་འདུག་ཅེས་ཞུས་པར་བཅོམ་ལྡན་འདས་ཅུང་ཙམ་ཧང་སངས་སོང་ན་ཡང་ཞལ་འཛུམ་པ་དང་བཅས་དབུ་ནང་དུ་གུག་ཙམ་གྱིས་ཞལ་བཞེས་གནང། འདུན་པ་ལ་ཡང་འཆར་ཀ་ལྟར་རབ་ཏུ་འབྱུང་འདོད་ཤུགས་དྲག་སྐྱེས་ན་ཡང། ཁོང་ལ། ཕོ་བྲང་དུ་ལས་འགན་ཡོད་སྟབས། གྲགས་འཛིན་མས་རང་ཉིད་རབ་ཏུ་འབྱུང་རྒྱུར་དགོངས་འཁྲོལ་མ་གནང་བར་དུ། རབ་བྱུང་སྒྲུབ་ན་མི་འགྲིག་སྙམ་དུ་བསམ་སྟེ། སངས་རྒྱས་བཅོམ་ལྡན་འདས་སེར་སྐྱའི་གཞིར་མ་ཕེབས་བར་དུ་དགོངས་ཞུ་མི་བྱེད་པར་སྒུག་རྒྱུའི་སེམས་ཐག་བཅད།